མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ཡུ་གུར་མི་རིགས་ཀྱི་གནས་བབ་ཀྱི་ཐད་ལ་དུས་འགྱངས་ཐག་མ་ཆད་པའི་སྙན་ཐོ་ཞིག་བཏོན་ཡོད་པ་དེའི་ནང་ལ་རྒྱ་ནག་གཞུང་གིས་ཞིན་ཅང་དུ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་པ་དེ་ནི་འགྲོ་བ་མི་ལ་གནོད་འཚེ་ལྟ་བའི་ནག་ཉེས་གསོག་བཞིན་པ་འདྲ་ཞེས་ཐེར་འདོན་བྱས་ཡོད་པ་དེའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། སྙན་ཐོ་དེའི་ཤུགས་རྐྱེན་དང་དོན་སྙིང་ལ་སོགས་པའི་ཐད་ལ་ད་ལྟ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡུ་རོབ་ཀྱི་འགན་འཛིན་བཀྲས་མཐོང་དབང་པོ་ལགས་གདན་འདྲེན་ཞུས་ཏེ

མི་རིགས་རྩ་བརླག་བཏང་ཡག་གི་གནས་ཚུལ་འབྱོར་བ་ཁྲིམས་འགལ་གྱི་ལྟེ་གནས་བཏང་སྟེ་འདི་ཕི་ཀའི་ཚིག་རང་བཀོད་མི་འདུག་ཟེར་མཁན་བཟུང་གི་བྱུང་ཡོད་འདི་འདྲ་ཡིན་པས་ན་ག་རེ་འཁོད་ཡོད་རེ་ཞུས་ན་འདི་གནད་འགག་ཆེན་པོ་ཆགས་ཀྱི་འདུག་ཨེ་ནི་ཨེ་ནི་ག་ས་ནག་ཉེས་ད་ལྟ་འགྲོ་བ་མི་རིགས་ལ་ཨེ་ནི་ཁ་ཤས་སྐྱོན་བཏབ་པའི་ནག་ཉེས་ཤིག་གི་ཨེ་ནི་ཕི་ཀའི་ནག་ཉེས་དེ་ཨེ་ནི་མེད་འགྲོ་ཟེར་ཡག་གི་ཨེ་ནི་དྲི་བ་དེ་བསླངས་ཡོད་འདི་འདྲའི་ཚིག་ཐོག་ཁ་ད་རེ་དེ་སྐད་ཆ་ག་ཤུག་རེ་གནས་ཚུལ་ཚང་མ་མཁྱེན་པའི་ཐོག་ནས

ལགས་སོ་དབང་པོ་ལགས་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ད་ལྟ་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ངོས་ནས་དེ་སྔོན་འདི་འདྲའི་གི་སྙན་ཐོ་བཏོན་མྱོང་ཡོད་རེད་པས་རྒྱ་ནག་གི་འོག་ན་དཀའ་ངལ་མྱོང་བཞིན་པ་གི་ད་བོད་ཤིན་ཅང་ཡུ་གུར་མི་རིགས་དེ་ཚོ་སྒང་ལ། ད་ལྟ་ཐེངས་དང་པོ་ཆགས་ཡོད་པ་འདྲ་ཐེངས་དང་པོ་ཆགས་ཡོད་པ་འདྲ་དེ་འདྲ་ཡིན་དུས་ད་རྩ་བའི་མི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡིག་ཆ་མང་པོ་ཅིག་བཏོན་པས་ནི་ཁ་ཤུ་རེད་ཡིག་ཆ་གོ་ར་མེད་ད་སྙན་ཐོ

འདིའི་ནང་གི་ག་རེ་ལ་ཐུག་ཡོད་རེད། རྩ་བའི་འདི་མེད་འགྲོ་ད་ལྟ་ཤིན་ཅང་གི་གནས་ཚུལ་ལ་གཟིགས་པ་ཡིན་ན་ཕི་ཨེ་འཛམ་གླིང་གི་ད་ཚོང་དང་ཨེ་ནི་འཛམ་གླིང་གི་ད་རྒྱ་ནག་གི་དཔལ་འབྱོར་དང་དེ་འདྲས་ཀྱི་མང་པོ་ཞིག་ད་འདྲེས་པ་མ་ཚད་ད་དཔེར་ན་ད་འདི་སྲིང་བལ་འདི་ཞུ་ཞིག་ཐོན་གོ་རོ་ཕི་ནས་དེ་ནས་མོ་ཊའི་བཟོ་གྲ་ཚོ་འདྲ་ག་ཤས་ཅིག་ཡོད་རེད་དེ་འདྲས་ཀྱི་ཕི་ཨེ་ཚོང་རང་ཐོག་ནས་ཨེ་ནི། འཛམ་གླིང་གི་ཨེ་ཕི་ཀའི་དོ་སྣང་བྱེད་དགོས་ཡ་ཞིག་དང་ཕི་ཀའི་འབྲེལ་བ་ཡོད་དགོས་ཡ་ཅིག་ཆགས་བསྡད་ཡོད། བོད་ནང་ལོགས་ལ་དཔེར་ན་འདིའི་རིགས་དེ་ཉུང་ཉུང་རེད་བ། ཕྱི་རྒྱལ་གྱི་བཟོ་གྲ་ཁག་ཕི་ཀའི་མ་རྩ་བཙུགས་བཞག་པ་ཟེར་བ་དེ་ཚོ་ཏོག་ཙམ་ཏོག་ཙམ་ཡོད་ནི་མ་གཏོགས་ཤིན་ཅང་ནང་ལ་ཡོད་པ་ནང་བཞིན་རྒྱ་ཆེན་པོ་ཡོད་མ་རེད་དེ་འདྲས་ཡིན་དུས་རང་བཞིན་ད་ལྟ་ལྟ་ཉེ་བའི་ཆར་གནས་ཚུལ་དེ་ཚོ་བྱུང་པའི་སྐབས་དེ་ད་བོད་ཤིན་ཅང་སྒང་ལམ་སང་དོ་སྣང་ཤུགས་ཆེན་པོ་བྱས་བྱུང་སོང་བསམ་ཞག་ན་དྲན་འདུག་དེ་ནས་ཡར་ཕྱིན་ལོ་ལྔ་དྲུག་ཟེར་མཁན་ཕྱི་ལྟས་བསྐྱོན་པ་ཡིན་ན

བྱུང་ན་ག་རེ་བྱེད་ནས་ཡག་ག་ཡོད། མང་མོས་ཐེབས་ཆག་ཅིག་ཐོག་ནས་ཐག་གཅོད་དེ་འདྲ་བྱས་པས་ན་ཕན་འབྲས་ཡིན་ན་བསམ་མཁན་ཏན་ཏན་མང་པོ་ཡོད། དེ་འདྲ་ཡིན་དུས་མཐའ་མ་དེ་ག་རེ་ལྷག་གོ་རེ་ཟེར་ན་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ནང་ལོགས་ལ་ཐག་གཅོད་བྱེད་ཐུབ་ན་བཟང་བ། འདི་གསུམ་ནི་ཤེས་རེད་ད་ལྟ་ཁ་ཆེའི་རྒྱལ་ཁབ Latin America ནང་ལོགས་རྒྱལ་ཁབ་ཁ་ཤས་ལང་ངེ་ལིང་ངེ་ཅིག་ལྷག་བསྡད་ཡོད་རེད། ད་རེས་དེ་ཁ་ཆེའི་རྒྱལ་ཁབ་མང་པོ་ཅིག་ད་ད་རེས་ཡི་གེའི་སྒང་དེ་གསལ་བོ་འདུག་མོ་ཟེར་ཞིག་བཀོད་ཡོད་འདུག་ག་ཅིག་འདི་ཚོའི་ནང་བསམ་བློ་འགྱུར་བ་ཕྱིན་པ་དེ་འདྲ་ཡོང་སྲིད་པ་རེད་ཞེས་ཞུ་ཡ་ཡིན།

དེ་ཡོང་གི་རེད་དེ་ཡོང་མ་རེད་ཞུ་ཡ་གི་མིན། ཨ་ནེ་ད་ལྟ་དབང་པོ་ལགས་ཀྱིས་ད་ལོ་མང་པོ་གི་རིང་ལ་ཡུ་རོབ་ཀྱི་ཁུལ་ལ་བོད་དོན་གྱི་དྲིལ་བསྒྲགས་དང་ད་བོད་དོན་ལས་འགུལ་དེ་ག་ནང་བཞིན་ཞུ་གཏུག་ལ་སོགས་པའི་ཕྱག་ལས་གནང་འོང་བ་གི་བརྒྱུད་རིམ་ཡོད་པ་རེད་དེའི་ཉམས་མྱོང་གཞི་ལ་བཞག་ན་མཉམ་འབྲེལ་རྒྱལ་ཚོགས་ནང་ལ་དམིགས་བསལ་གྱི་བོད་དོན་སྐུ་ཚབ་ཅིག་ཡོང་ཡ་གི་རེ་བ་ག་འདྲ་འདུག།

དེ་འདྲ་ཡིན་པས་ནས་ལམ་སང་ལམ་སང་ཕ་གི་གི་དོན་དག་གྲུབ་ཡ་ཟེར་དེ་ཚོ་ཁག་པོ་མེད་འགྲོ་ཨ་ནི་ཁོ་ཆབ་སྲིད་ཀྱི་གནད་འགག་ཆགས་འགྲོ་གི་རེད་མང་ཉུང་མང་མོས་ཀྱི་གནད་དོན་ཆགས་འགྲོ་གི་འདིའི་སྒང་ལ་ད་གང་ཅིའི་འབད་བརྩོན་བྱེད་ཡ་ཆེ་རེད་སྐད་ཆ་བླངས་དགོས་ཡ་ཆེ་རེད་མཐའ་མ་དེ་ག་རེ་བྱུང་མ་བྱུང་ཞུ་དགོས་ད་ཡ་ཆེ་རེད་ཟེར།